དངོས་གནས་བྱས་ན་ཡུལ་ལྷ་གཞི་བདག་རང་ག་བ་ཚོ་གིས་སོ་སོ་ལ་ཚུར་སྐྱབས་སུ་མཆི་ཟེར་ཡ་ཅིག་སོ་སོ་དམ་ཚིག་དང་སྡོམ་པ་ཡག་ཐག་ཆོད་ཅིག་སྲུང་བསྡད་ན། ཡུལ་ལྷ་གཞི་བདག་གང་ག་ཚུར་འཁོར་ཡོང་རྒྱུ་རེད། སོ་སོ་ལ་སྐྱབས་འཇུག་ཞུ་ག་ཚུར་སླེབས་ཡོང་རྒྱུ་རེད་ཕར་འགྲོ་དགོས་ཡ་མེད་པ་རེད་རེད་པ་ད། སོ་སོའི་སྡོམ་པ་ཡག་པོ་སྲུང་བསྡད་ད། སོ་སོའི་སྡོམ་པ་དེ་ཁ་རེ་ན་རེ་བར་དང། དམ་ཚིག་མ་སྲུང། རེད་པ་ད། ཨ་ནི་བར། རོགས་པ་བྱེད་པ་འཇུག་པ་ཡིན་ནས་བྱེད་ཐུབ་ཡ་གལ་མེད་པ་རེད་འདུག་ད། རང་རེ་ཇི་ལྟར་ཐབས་ཞན་ཀྱང་མི་ཡིན་པས་དེས་དེ་ལ་སྐྱབས་བཅོལ་བ་ལས་ཐབས་རྡུགས་པ་ཅི་ཞིག་ཡོད་དེ་ཨོ་དེ་རེད། འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་སྐྱོབ་པ་ལྟ་ཅི། གནས་སྐབས་ཀྱི་དོན་ཆུང་ངུ་ལའང་ཕན་པ་ལས་གནོད་ཚབས་ཆེ། ད། ཡུལ་ལྷ་གཞི་བདག་རྒྱལ་བཙན་རང་ག་བ་དེ་འདྲ་ཡོད་རེད་པ། ཨོ་དེ་ཚོས་དེ་ནི། འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཡང་སྐྱོབ་པ་དང་ག་བ་སྐྱོབ་ཐུབ་ཡ་ཡོད་མ་རེད། གནས་སྐབས་ཚེ་འདི་གི་དོན་དག་ཡིན་པ་ཡིན་ན་ཡང། ཡུལ་ལྷ་གཞི་བདག་རོགས་པ་དང་ཕན་པ་དེ་ཚོ་གི་དོན་ཆ་ཚང་འདྲ་བོ་ཅིག་མི་བསླུ་བ་འདྲ་བོ་ཅིག་ཡོང་གི་ཡོད་མ་རེད་དོན་འགྲུབ་ཡ། མཚམས་མཚམས་རོགས་པ་བྱེད་ཐུབ་ཀྱི་ཡོད་པའི་འདྲ་བོ་མཚམས་མཚམས་བྱེད་ཐུབ་ཀྱི་མེད་པ་འདྲ་བོ། མཚམས་མཚམས་གནོད་ཀྱི་ཡོད་པའི་འདྲ་བོ་མཚམས་མཚམས་ཕན་གྱི་ཡོད་པའི་འདྲ་བོ་ཁོ་རང་ཚོ་སྙིང་རྗེ་དེ་རེད་བ་ད། འཁོར་བ་ནང་འཁོར་བསྡད་ཡོར་བ་ད། ཨོ་དེ་འདྲའི་གནས་སྐབས་ཀྱི་དོན་ཆུང་ངུ་ལའང་ཕན་པ་ལས་གནོད་ཚབས་ཆེ། དཔེར་ན་སྔར་མི་ལྦ་བ་ཡོད་པ་ཞིག་ཤ་རུ་བྲག་བཙན་གནས་པའི་སར་སོང་བ་བྲག་བཙན་དེས་མི་མིན་གཞན་ལ་ཤ་ཁྲལ་འཁྱེར་བ་ལ་བབས་པས་ཤ་གཞན་མ་རྙེད་སྟབས་མི་དེའི་ལྦ་བ་ཁྱེར་ཏེ་མེད་པར་བྱས། ཟེར་ད་སྔ་མ་སྔ་མ་བོད་ལ་ཨ་ནི་ཤ་རུ་བྲག་བཙན་ཟེར་ཡག་གི་བཙན་ཅིག་ཡོར། ཤ་རུ་བྲག་བཙན་ཟེར་བཙན། སྐད་གྲགས་ཆེན་པོ་བྱས། ཨ་ནི་དེ། ཨ་ནི་མི་ལྦ་བ་ཡོད་ཉིན་ཅིག། མི་ལྦ་བ་ཟེར་འདི་རོ་སྐེ་འོ་རྡོག་རྡོག་ཆེན་པོ་ཡོད་ཉིན་དེ། འོ་བ། རྡོག་རྡོག་ཆེན་པོ་ཡོད་ཉིན་ཅིག། ཡ། ཕྱིན་ནས་དེ་ནི་ཚོའི་གླེ་ཡོད་ནི་ད་ཤ་རུ་བྲག་བཙན་གནས་ས་དེ་ལམ་ག་ཅིག་ལ་ཁེལ་གི་ཡོད་ས་རོ་བ། ཨ་ནི་མི་ལྦ་བ་ཡོད་ཉིན་དེ་ཐག་རིང་པོ་ནི་ཡོང་སྒང་ལ། ཨ་ནི་གང་ས་ཅིག་དགོང་དག། ད་ས་རུབ་ནས་དེ། ཤ་རུ་བྲག་བཙན་གནས་ས་གས་དེ་འཁྲིས་དེ་ལ་དགོང་དག་དེ་སྡོད་དགོས་བྱུང་བ་རེད་གོ། དགོང་དག་དེ་བག་ཚ་འདྲ་བོ་བྱས་ནས་ཁོ་རང་གཅིག་བོ་ཡིན་པ་འདྲ་དེའི་དགོང་དག་ཉལ། དགོང་དག་དེ་ཉལ་བའི་སྒང་ལ། འདི་ནི་ཤ་རུ་བྲག་བཙན་ཟེར་བཙན་དེ་གིས་དེའི་དགོང་དག་དེ་ཤ་ཁྲལ་ད་བཙན་ད་ཡུལ་ལྷ་གཞི་བདག་དེ་ཚོ་གིས་ཤ་ཁྲལ་སྤྲད་ཡ་ཁོ་རང་ཚོའི་འཁོར་རེས་བྱེད་དགོས་རོགས་ད། ང་ཚོས་ཁ་ལག་བཟོ་ཡ་འཁོར་རེས་བྱས་པའི་བཟོ་འདྲ་པོ་ཅིག་རེད་བ་དང། དེ་ནང་ད་ཁོ་རང་ཚོས། ཤ་ཁྲལ་སྤྲད་ཡ་དེ་འཁོར་རེས་བྱས་ཡིན་དུས་འཁོར་རེས་ནི་དེ་དགོང་དག་དེ། བྲག་བཙན། དེ་ནས་ཤ་རུས་བྲག་བཙན་ཁོ་རང་ལ་འཁོར་བསྡད་ཡོད་རེད། ཁོ་རང་ལ་འཁོར་བསྡད་ཡོད་ཙང། ཨ་ནི་མི་དེ་ཉལ་བསྡད་ཡོད་རེད་བ་དང་མི་དེ་ཉལ་བསྡད་ཡོད་དུས་མི་དེ་ལ་ཤ་ལྷག་པོ་ཅིག་ཡོད་རེད་བ་དང། ཤ་ལྷག་པོ་སྐེ་ལྦ་བ་ཆེན་པོ་ཅིག་ཡོད་རེད་བ་དང། དེ་ཡིན་དུས། ཨ་ནི་ཤ་རུས་བྲག་བཙན་གྱིས་སྐེ་ལྦ་བ་དེ་ཕར་བཀོག། དགོང་དག་མི་གཉིད་ཁུག་ཚར་སོང་ན།

སྐད་ཆ་དེ་བཤད་ནས་པས་ཁྱེད་རང་མོ་སྔ་མ་ལྦ་བ་ཡོད་ཞེ་པོ་ཅིག་ཡོད་པ་ད་ད་ལྟ་ལྦ་བ་དེ་མེད་པ་ཡག་པོ་ཞེ་པོ་བྱས་ཤག་ག་འདྲ་བྱུང་བ་རེད། ཟེར་དྲིས་པའི་སྒང་ལ་འོ་དེ་ང་འདུག་སེ་འདུག་སེ་ཕྱིན་ནས་ཤ་རུས་བྲག་བཙན་ཟེར་གི་ཡོད་ས་གི་དགོན་དེ་དགོང་དག་ཅིག་ཉལ་ནས་ཨ་ནི་དེ་འདྲ་བྱེད་དུས་ཀྱི་དེ་ཨ་ནི་མེད་པ་ཆགས་ཤག་འོ་ད་ལྦ་བ་ཡོད་མཁན་ཚོ་གིས་སྐད་ཆ་གོ་ནས་ད་ཤ་རུས་བྲག་བཙན་ལ་སྐྱབས་འཇུག་ཞུས་ན་ད་ངའི། ལྦ་བ་དེ་མེད་པ་ཆགས་འགྲོ་གི་འདུག་ཟེར་ལས་སླ་པོ་མེད་པ་ཆགས་ཡག་པོ་ཞེ་པོ་ཆགས་ཀྱི་འདུག་ཟེར་ནས། ཨ་ནེ་ལུང་པ་དེར་ལྦ་བ་ཡོད་མཁན་ཡོད་རེད་པ་ན་ཡང་ལྦ་བ་ཡོད་མཁན་ཅིག། དེ་ད་རེ་བ་རྒྱག་ནས་ཕྱིན་པ་རེད་རྐང་བཙུགས་ནས། མི་དང་པོ་དེ་ད་ལྦ་བ་མེད་རོགས་བྱེད་གནང་ཟེར་ཕྱིན་པ་མ་རེད་བ་དགོང་དག་གཅིག་དེར་ཉལ་དགོས་བྱུང་བ་རེད་བ་ད་ལྦ་བ་ཡོད་མཁན་གཞན་པ་ཅིག་དེ་སྐད་ཆ་དེ་གོ་ནས་འོ་ད་ང་ལྦ་བ་མེད་པ་བྱེད་དགོས་ཀྱི་འདུག་ཟེར་ཨ་ནེ་ཤ་རུས་བྲག་བཙན་ཡོད་ས་དེ་ཕྱིན། རེད་པ་ད་བསང་ར་ཅིག་བཏང་ཁ་བྱེད་ཡོད་ཀྱི་རེད་ད། བསང་ར་ཅིག་བཏང་ག་བྱེད་དེ་ག་རེ་གསུར་བཏང་གོ་ཅིག་བཏང་ཨ་ནི་དགོང་དག་དེ་རྐང་བཙུགས་ནས་ཉལ་པ་རེད་ད་ངའི་ལྦ་བ་དེ་ད་མེད་པ་བྱེད་རོགས་བྱས་ཟེར་ནས་ཉལ་པ་རེད། ཉལ་ཡོང་དུས་སྒང་ལ་དགོང་དག་ཉལ་བའི་སྒང་ལ་དེ་ནས། ཨ་ནི་ཁ་སང་ལ་ཤ་རུ་བྲག་བཙན་གྱིས་ཤ་ཁྲལ་དེ་ལ་ལྦ་བ་ཅིག་སྤྲད་པ་རེད་བ་ད་ལྦ་བ་སྤྲད་དུས་ལྦ་བ་དེ་ལ་ཟ་ཡ་ཞེ་དྲག་ཡོད་ས་མ་རེད་བ་ད་ནང་ལོགས་སོབ་སོབ་ར་བྱེད་ཆུ་སེར་འདྲ་བོ་བྱེད་སོབ་སོབ་ར་ཕྱི་ལོགས་ཆེ་མདོག་ཁ་བོ་བྱེད་ར་མ་ནང་ལོགས་སྟོང་པ་བྱེད་ཟོར་བོ་རེ་བྱེད།

རང་ཡལ་བར་དོར་གཞན་གྱི་དོན་དག་རང་བྱེད་མཁན་ཡིན་ན་སྐྱབས་སུ་འགྲོ་འོས་པ་འདྲ་བོ་ཅིག་རེད། དེ་འདྲའི་མ་རེད་བ། ཇི་ལྟར་ཁོ་རང་གི་དོན་དག་ཡིན་པ་ཡིན་དུས་ཤ་ཁྲལ་སྤྲད་སྒང་ལ་ཕར་བཀོག་ད་ཤ་ཁྲལ་དེ་མ་ཟོས་པ་བྱས་སྒང་ལ་ཡང་བསྐྱར་ཚུར་མནན་བཞག་རེད་དེ་འདྲ་བ་རེད། འོ་དེ་གསུང་གི་ཡོག་རེད་ཡུལ་ལྷ་གཞི་བདག་དེ་ཚོ་མཚམས་མཚམས་ཕན་དང་མཚམས་མཚམས་གནོད་བྱེད་འོ་དེ་འདྲའི་ཆགས་ཀྱི་རེད། ལྦ་བ་སྔ་མ། འདིར་བདག་སྐྱབས་བཅོལ་ཡང་མི་སྔོན་མའི་ལྦ་བ་དེར་རྒྱུས་པ་མ་གཏོགས་ཤ་ལེགས་པོ་མེད་པས་ཤ་ཁྲལ་གྱི་གོ་མ་ཆོད་པར་ལྷག་བསྡད་ཡོད་པ་དེ་མི་རྗེས་མའི་ལྦ་བར་མནན་པས་ལྦ་བ་སྔ་མ་མ་བྱང་བའི་སྟེང་དུ་ལྦ་བ་ཉིས་བརྩེགས་ལྷག་པོར་བྱེད་ཚུལ་ཟེར། དེ་བཞིན་དུ་འཇིག་རྟེན་པའི་ལྷ་འདྲེ་སྐབས་རེ་ཕན་འདོགས་ལ་སྐབས་རེ་གནོད་པ་བྱེད་པས་ནམ་ཡང་མི་བསླུ་བ་མིན་ཟེར། འཇིག་རྟེན་པའི་ལྷ་ཚོགས་ལ་འབུལ་བའི་བརྡ་འདི་རེད། ཕྱི་རོལ་པའི།

ལོ་པ་དང། དེ་ཡིན་དུས་སྒང་ལ་མུ་སྟེགས་རྟ་དབྱངས་ཡོང་ནི་པི་ཀའི་རྩོད་པ་བྱས་ན་ལེན་དྲ་ལ་རི་གང་ལ་ཨ་ནི་ཁ་གཏད་གཅོག་མཁན་རྒྱུན་ནས་མེད་ནས་ཁ་གཏད་སྟོན་མཁན་མ་བྱུང་བ་བྱས། ད་མུ་སྟེགས་རྟ་དབྱངས་དབང་ཆེན་པོ་ཆགས་ནས་ཨ་ནི་ན་ལེན་དྲ་ལ་པི་ཀའི། ཕར་ན་ལེན་དྲ་གི་པའི་སྒོ་འགྲམ་ལ་ལངས་ནི། རེད་པ་ད་ཨ་ནི་གསར་པ་ཅིག་ཡོང་མ་བཅུག་པ་བྱས། དགེ་འདུན་གསར་པ། ད་ནང་ལོགས་ཡོང་མཁན་ཚོ་ག་ནི་ཁ་གཏད་སྟོན་མཁན་ཡོད་མ་རེད་པ་ད་ང་ཡི་རྩོད་པ་རྩོད་གི་ཡིན་ཟེར་ཐུབ་མཁན་མེད་པ་རེད།

འོ་དེ་བཞུགས་ཡོད་རེད། རྒྱ་གར་ལྷོ་ཕྱོགས་ལ་བཞུགས་པའི་སྒང་དེ་ནས། མགོན་པོ་ལ་གཏོར་མ་ཕུལ། ཨ་ནི་མགོན་པོས་བི་གའི་བྱ་རོག་ཅིག་སྤྲུལ་ནས། བྱ་རོག་དེ་གའི་གཏོར་མ་དེ་བཟས་ཨ་ནི་ཡི་གེ་དེ་འཁྱེར་ནས་ཨ་ནི་ལྷོ་ཕྱོགས་དཔལ་གྱི་རི་ལ། འདི་ནས། འཕུར་ཕྱིན་པ་རེད་བྱ་རོག་དེ། ཨ་ནི་ཡི་གེའི་ནང་ལ་ག་རེ་ཡོད་རེད་ཟེར་ན་ང་ཚོ་དེང་སང་དེ་བི་གའི་མུ་སྟེགས་པའི་དེ་ནས་མཁས་པ་ཆེན་པོ་པཎྜི་ཏ་བི་གའི་རྟ་དབྱངས་ཟེར་ཡག་ཅིག་སླེབས་ནས་ང་ཚོའི་རྩོད་པ་རྩོད་དགོས་ཡོད་ཟེར་ནས་ཆོས་རྒྱན་ལ་བཞག་ནས་རྩོད་པ་རྩོད་དགོས་ཡོད་ཟེར་ནས་འདུག་ཟེར་བྱས་ནས་བི་གའི། བྱེད་ཀྱི་ཡོད་དེ་ཡིན་དུས་ང་ཚོས་དེའི་ཁ་གཏད་གཅོག་མཁན་རྒྱུན་ནས་མི་འདུག་ཨ་ནི་བི་ཀའི་སློབ་དཔོན་ཕེབས་རོགས་གནང་ཟེར་དེ་མེད་ན་ནི་བི་ག་འགའ་སངས་རྒྱས་ཀྱི་བསྟན་པ་ག་འགའ་བི་ཀའི་དེ་ཉམས་འགྲོ་ས་རེད་ཟེར་དེ་བྱས་ནི་བི་ཀའི་བྱས་སྒང་ན་ཨ་ནི་ཕོ་རོག་དེ་ཕོ་རོག་འདྲ་པོ་རེད་བྱ་རོག་དེ་བི་ཀའི་བབ་ཨ་ནི་ཡི་གེ་དེ་ཕར་ལེན་པའི་སྒང་ན་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱིས་གཟིགས་ནི་ཨོ་ད་ང་འགྲོ་དགོས་ཡིན་པ་འདྲ་གསུངས་ཨོ་དེ་རེད་ང་འགྲོ་དགོས་རྩོད་པ་རྩོད་གར་འགྲོ་དགོས་ཡིན་པ་འདྲ་ཟེར།

འོ་ནི་སློབ་དཔོན་གྱིས་དེ་ནས་མུ་སྟེགས་པའི་འདོད་པ་ཁོ་རང་རང་དམ་བཅའ་ཁོ་རང་ཟིན་ནས་གྲུབ་མཐའ་རང་ག་རེ་ཡིན་མིན་དེ་ག་རང་ཟིན་འདུག་ཟེར་བྱས་ནས། བྱས་པ་ཡིན་ཟེར་ལྟ་ཚོད་འདྲ་པོ་བལྟས་ནས་འོ་འདི་རེད། དེ་ག་ལ་འདི་ནི་པཎྜི་ཏའི་ལྟ་བ་ཕྲ་བའི་འདི་ནི། གང་ཚང་གཅིག་ལ་བི་ཀའི་རྟགས་གསལ་བཏང་བཏང་དང་བྱས་སྒང་སློབ་དཔོན་གྱིས་མུ་སྟེགས་པ་རང་ཅི་ནས་སོང་ནི་བི་ཀ་བྱས་ཡོད་འདི་ཧ་ལམ་མུ་སྟེགས་པ་འདྲ་ཅིག་གི་སྣང་བ་འདྲ་ཅིག་ཆགས་ནས། སློབ་དཔོན་ཡིན་པ་བརྗེད་ནས་འཁོར་གསུམ་གྱི་སྐོར་བྱས་པས།

སྤྱན་སློང་བའི་སྒང་ལ་ཁོང་བྱང་ཆུབ་སེམས་དཔའ་ས་མཐོན་པོ་ལ་གནས་བསྡད་པ་རེད་སྦྱིན་པ་གཏོང་ག་རེད་པ་ད། སྤྱན་སྦྱིན་པ་བཏང། སྤྱན་ཕངས་པ་མེད་པ་སྦྱིན་པ་བཏང། སྦྱིན་པ་བཏང་བའི་སྒང་ལ། སྦྱིན་པ་བཏང་ཚར་ནས་མར་ཕེབས་ནས་ཡང་བསྐྱར་ཕར་ཅིག་བལྟས་པའི་སྒང་ལ་ཁོས་སྤྱན་དེ་རྡོ་བ་ཅིག་ལ་བརྡུངས་པ་ཡིན་ན་བྱས་པའི་ཚིག་རེ་བཞག་ཡིན་ན་རེ་གཅིག་གཡུག་བཞག་གང་བྱས་བདག་པོ་མ་བྱས་པ་བྱས་ནས་འོ་དེ་འདྲ་བྱས་ནས་བར་ཆད་ཅིག་བྱུང་ད་གང་བྱས་ཨ་ལེ་དེ་ཞུ་དགོས་ཡ་གི་མི་འདུག་ད་དེ་ནས་ཕར་ན་ལེན་དྲ་ལ་སླེབས་ན་ལེན་དྲ་ལ་ཕེབས་ནས།

ཆུ་ལེན་མཁན་ཡིན་འདུག་མདོ་ཆེན། ཆུ་ལེན་མཁན་ཡིན་མདོག་མདོག་བྱས་ནང་ལོགས་ཡར་ཕེབས་ཡོང་དུས་སྒོ་འགྲམ་དེ་ལ་དེ་ནས་མུ་སྟེགས་རྟ་དབྱངས་ཡོད་རེད་པ་ད་མུ་སྟེགས་རྟ་དབྱངས་ཀྱིས་མགོ་ལ་དབྱུག་པ་ཅིག་གཞུས་འདུག་ཟེར། སྔར་མེད་པའི་དགེ་སྦྱོང་མགོ་རིལ་དེ་ག་ནས་བྱུང་སོང། ཧ་གོ་གོ་བར་བ་ཏོག་ཙམ་ཐབས་མི་འདྲ་བ་ཅིག་འདི་ཅིག་རེད་བཞག་ཟེར་མགོ་ལ་ཅིག་གཞུས་ནས། སྔར་མེད་པའི་དགེ་སྦྱོང་མགོ་རིལ་དེ་ག་ནས་བྱུང་ཟེར་མགོ་ལ་ཐུག་ཟེར་ཅིག་བྱས། དེ་ལམ་སང་དར་བའི་དགེ་སྦྱོང་མགོ་རིལ་དེ་སྐེ་ནས་བྱུང་ཟེར། མགོ་རིལ་རིལ་དེ་སྐེ་ནས་བྱུང་ཟེར། ལན་རྒྱག་ཡ་མ་རག་རེད་ཨོ་ད་འདི་ང་ཁ་གཏད་གཅོག་མཁན་ཡིན་པ་འདྲ་བསམ་དོགས་པ་བྱུང་ཚར་རེད་ལམ་སང་རོགས་ད། ཨ་ནི་པ་འདི་ཟླ་བ་དྲག་པ་རེད་ཟེར་ད་ཧ་གོ་གོ་རོགས་ད། གང་བྱས། ཨོ་དེ་དྲི་ཟེར་ཡ་ཅིག་ཡོད་རེད། ཨ་ནི། ཡ་མི་དེ་ད་ཡང། པི་ཀའི་སྒོ་འགྲམ་དེ། རྐང་པ་ཡ་གཅིག་དེ་ནང་ལོག་ཐེམ་པ་གི་ནང་ལོག་དེ་བཞག་རྐང་པ་ཡ་གཅིག་དེ་ཕྱི་ཕྱི་ལོག་དེ་བཞག།

བི་གའི་མུ་སྟེགས་རྟ་དབྱངས་ད་ལབ་རྒྱུ་མེད་པ་ཆགས་ནས་ལན་འདྲ་པོ་ཟད་ནས་ཁ་ཁ་བསྡད་དགོས་བྱུང་བ་རེད། ཁ་ཁ་བསྡད་དགོས་བྱུང་བ་ག་ལ་མུ་སྟེགས་རྟ་དབྱངས་ལ་འདི་ནི་མུ་སྟེགས་རྟ་དབྱངས་གི་དབང་ཕྱུག་སྒྲུབ་བཞག་ཡོད་རོགས་པ་ད་ཕྱི་རོལ་པའི་ལྷ་ཡིན་ད་དབང་ཕྱུག་སྒྲུབ་ཡོད་ད་དབང་ཕྱུག་གི་དངོས་གྲུབ་གནང་ཡག་གི་བི་གའི་ཁས་ལེན་བྱས་བཞག་ཡོད་ས་རོགས་པ་ད། དཀའ་ལས་ཁག་པོ་པའི་རྩོད་པ་ད་དེ་འདྲའི་ལ་དཀའ་ལས་ཁག་པོ་བྱུང་ན་ཨ་ནི་ངས་གི་བི་གའི་དངོས་གྲུབ་སྦྱིན་དགོས་ཟེར་ནས་དེ་རྗེས་ག་ལ་དབང་ཕྱུག་གི་རོགས་པ་བྱས་ནས། དབང་ཕྱུག་ཁོ་རང་མར་ཕེབས་ཡོང་དུས་ནི་ཕེབས་ཐུབ་གི་ཡོད་མ་རེད་གཙང་སྦྲ་ལ་འཛེམ་གི་ཡོད་རེད་བ་ལྷ་དེ་དབང་ཕྱུག་བྱས་ཙང་སྡོད་ལ་དེ་བཞག་བཞིན་ཡོད་རེད་བ་ད་དབང་ཕྱུག་ཁོ་རང་མར་ཕེབས་ཐུབ་གི་ཡོད་མ་རེད་མར་ཕེབས་ཐུབ་གི་ཡོད་མ་རེད་ད་ཨུ་མ་བཏང་ལྷ་མོ་ཨུ་མ་ལྷ་མོ་ཨུ་མ་ལན་མར་བཏང་ཡོང་དུས་ནི་དགེ་སྦྱོང་ངོ་ཚ་མེད་པ་ཅིག་ཕྱི་ལོག་པི་གེ་བཞག་བཞིན་ཡོད་རེད་མི་དམར་ཧྲེང་བྱས་བྱས་ལྷ་མོ་ཨུ་མ་ངོ་ཚ་ནས་ཡོང་ཐུབ་གི་ཡོད་མ་རེད་ཨོ་དེ་ཡོང་ཐུབ་གི་ཡོད་མ་རེད་ད།

བྱས་ནས་དེ་ནས་ག་འཇའི་མར་ཤོག་མ་གཏོགས་ཁྱེད་རང་སྲོག་བྲལ་འགྲོ་གི་རེད། ཕན་གི་མ་རེད། བྱས་ནས་དེ་ནས་མར་ཁྲིད་ཡོང་ཟེར། མར་ཁྲིད་ཡོང་ནས་ཨ་ནེ་མི་གས། མ་ད་དེ་གས་དགོན་པ་གི་དཔེ་མཛོད་ནང་བཅུག་བཞག་རེད། གཙུག་ལག་ཁང་དཔེ་ཆ་མང་པོ་བཀའ་འགྱུར་དང་དེ་ཚོ་ཡོད་ས་གས་དཔེ་ཆ་མང་པོ་ནང་བཅུག་བཞག་རེད། དེ་བཅུག་ད་ཁ་ལག་སྤྲད་གི་རེད་པ་ད་ཁ་ལག་སྤྲད་ད་དེ་ནས་བཅུག་བཟང་བཙོན་གི་བཟོ་རེད་པ་བྱས། ད་ཁོ་རང་ཕམ་ཚར་ཡིན་དུས་ནང་པ་ལ་ཞུགས་དགོས་གོ་ར་བ། ད་དེ་ལམ་སང་མར་ཞུགས་རོགས་མ་བྱེད་པ་བྱས། ད་ཁོ་རང་ཁོ་རང་གཅིག་བྱས་ན་དེ་འདྲ་བྱས་མ་བཞག་ན་ཆུ་ལ་མཆོངས་འགྲོ་བའི་འདྲ་པོ་དང་དེ་འདྲ་བྱེད་གི་རོགས་རེད། བྱས་ད་དེ་ན་བཅུག་བཞག་དེ་ན་བཅུག་བྱས་དུས་ཁོ་རང་མཁས་པ་ཆེན་པོ་རེད་ད་ག་ས་ཉལ་བསྡད་གི་མ་རེད་བ། ཨ་ནི་དཔེ་ཆ་དེ་ཚོ་མར་བལྟས་ན་ག་འདྲ་ཡིན་ཟེར་ཏེ་བཀའ་འགྱུར་དེ་ཚོ་མར་ཀློག། ད་ཡོང་དུས་ཁོ་རང་ད་ལས་རེ་བོ་བྱེད་གི་རེད་ཨ་ནི་ཁོ་རང་གི་ལུང་བསྟན་ཡོད་ས་གི་དཔེ་ཆ་དེ་ཁ་ཐུག་ཐུག་རེད་དཔེ་ཆ་པོ་ཏི་དེ་བཙལ་ཡོང་དུས་འོ་ན་སངས་རྒྱས་ཀྱི་ལུང་བསྟན་ནང་ན་མ་འོངས་པ་ལ་དང་སངས་རྒྱས་རོ་དང་མྱ་ངན་ལས་མ་འདས་གོང་ནས་གསུངས་བཞག་ཡ་གྱི་རོ། ཨ་ནི་མ་འོངས་པ་ལ་གཅིག་གཅིག་གཅིག་ཨ་ནི་སློབ་དཔོན་རྟ་དབྱངས་ཟེར་ཡ་གྱི་འདི་འདྲ་ཡོང་གི་ཡོད་ཨ་ནི་དེས་འདི་འདྲ་འདི་འདྲ་བྱས་ནས་པས་ནང་པ་ལ་ཞུགས་ཨ་ནི་དེ་ནང་པའི་བསྟན་པ་དཔེ་འདི་འདྲ་བྱས་ཡོང་གི་རེད་ཟེར་ལུང་བསྟན་འདི་ཁ་ཐུག་ཐུག་འང་ཡིན་ཙང་ཨ་ནི་དཔེ་ཡིད་ཆེས་ཐག་ཆོད་ནས་ད་ལོ་མང་པོའི་སྔོན་ནས་གསུངས་བཞག་ཡ་གྱི་རོ་ཨ་ནི་ཁོ་རང་ཏག་ཏག་དེ་སླེབས་བསྡད་ཡོད་རོ་ཨ་ནི་ཡིད་ཆེས་ཐག་ཆོད་སངས་རྒྱས་ལ་པི་ཀའི་ཡིད་ཆེས་འདྲ་པོ་དེ་ནས་བྱུང་ཨ་ནི་བཤགས་པ་བྱས་ནས་ད་ལྟ། སྐྱབས་འགྲོ་བདུན་ཅུ་པ་ད་ཟེར་བ་རེད་པ་དང་བསྟོད་པ་བརྒྱ་ལྔ་བཅུ་པ་རེད་པ་འོ་འདི་ཚོའི། མ་བཞག་པར་ཚུར་ལ་དེ་ཚོའི་བརྩམས། འོ་འདི་རེད། བྱས་ཙང་འོ་འདི། བསྔགས་འོས་བསྔགས་བསྟོད་དེ་འོ་འདི་རེད་བསྔགས་འོས་བསྔགས་བསྟོད། འདི་དེ་སློབ་དཔོན་དཔའ་བོས་མཛད་པ་བསྔགས་འོས་བསྔགས་བསྟོད་ལས། སྟོན་པ། ང་ནི་འགྲོ་བ་མགོན་མེད་པ་ཁྱེད་རྣམས་ཀྱི་མགོན་དང་ཕན་འདོགས་པའི་གྲོགས་སུ་གྱུར་པ་ཡིན་ནོ་ཞེས། རྒྱ་ཆེར་སྒྲོག་ཅིང། ང་ནི་མགོན་མེད་ཁྱེད་རྣམས་ཀྱི་གྲོགས་སུ་གྱུར་པ་ཞེས་སྒྲོགས་ཤིང་ཟེར། ཐུགས་རྗེ་ཆེན་པོས་འགྲོ་བ་ནི་ཟེར་དེ་རེད་བ་ཐུགས་བརྩེ་བ་སྙིང་རྗེ་ཆེན་པོའི་ཞགས་པས་འགྲོ་བ་ནི་མཐའ་དག་ལ་དམ་དུ་འཁྱུད་པ་བཞིན་དུ་རྗེས་སུ་བཟུང་ནས་བཞུགས་ཅེས་སོ། སྤྱིར་སྟོན་པ་ཐུགས་རྗེ་ཆེན་པོ་མངའ་བའི་བདག་ཉིད་ཅན། སེམས་ཅན་ཐམས་ཅད་ལ་ཐུགས་བརྩེ་བར་ལྡན་ཞིང། བརྩེ་བ་དེས་ཐུགས་རྗེ་བརྩེ་བར་མཛད་པའི་བསམ་པ་ཕུན་ཚོགས་དང། དེས་ཀུན་ནས་བསླངས་ཏེ་གཞན་དོན་དེར་བརྩོན་ཞིང་ལེ་ལོ་མི་མངའ་བའི་སྦྱོར་བ་ཕུན་ཚོགས་དང་ལྡན་པ། བསམ་སྦྱོར་ཕུན་ཚོགས་ཟེར་བ་ལ་བསམ་པ་ཕུན་ཚོགས། བརྩེ་བ་སྙིང་རྗེ་ཆེན་པོ། ལེ་ལོ་མི་མངའ་བའི་དེ་ནི་སྦྱོར་བ་ཕུན་ཚོགས་དང་ལྡན་པས་སོ། སྦྱོར་བ་ཕུན་ཚོགས་བདག་མེད་རྟོགས་པའི་ཤེས་རབ་ཟེར་ཡག་དེ། ཁྱོད་དང་འདྲ་བའི་དེ་ནི་སྟོན་པ་གཞན་སུ་ཞིག་མཆིས་ཏེ་མ་མཆིས་སོ། མ་མཆིས་སོ། བཅོམ་ལྡན་འདས་ཁྱོད་ནི་སེམས་ཅན་མ་ལུས་པ་ཀུན་གྱི་མགོན་དུ་གྱུར་ཅིང། སེམས་ཅན་སྤྱི་ཡི་ཕན་བདེའི་རྩ་ལག་བཟང་པོ་ལགས་པའམ་ཡིན་པ་ལ། མགོན་དུ་ཁྱོད་བཞུགས་མ་འཚལ་བས་དེ་སླད་སྐྱེ་བོ་བྱིང་བར་འགྱུར། ཞེས་གསུངས་པ་དང། འོག་ནས་ཡོན་ཏན་འདི་ནི་སོ་སོའི་སྐབས་སུ་འཆད་འགྱུར་ལྟར།

ལྷ་ཀླུ་སོགས་འཇིག་རྟེན་པའི་སྐྱབས་གནས་གང་ཡོད་ཀྱི་ཡོན་ཏན་ཐམས་ཅད་བསྡོམས་ཀྱང། ནང་པའི་ཉན་ཐོས་རྒྱུན་ཞུགས་པ་གཅིག་གི་ཡོན་ཏན་ལའང་དོ་ཟླ་མེད། དེས་ན་སངས་རྒྱས་ནི་དོན་གཉིས་མཐར་ཕྱིན་པའི་སྐྱབས་གནས་མཐར་ཐུག་སྟེ། མཐར་ཐུག་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སྟོན་པ་སྟེ། ཁོང་ལ། སངས་རྒྱས་དེ་དྲུག་དང། ཆོས་ཀྱི་ཆོས་སྐུ་ཟེར་ཡག་དེ་མི་དྲག། ཆོས་ཀྱི་སྐུ། ངོ་བོ་ཉིད་སྐུ་དང་ཡེ་ཤེས་ཆོས་སྐུ་གཉིས། ཆོས་སྐུ་ལ་དེ་ནི་ངོ་བོ་ཉིད་སྐུ་ཡེ་ཤེས་ཆོས་སྐུ་གཉིས་ཡོད་རེད་པ་དང། དེ་ཡིན་དུས་ནི། དོན་དམ་པའི་སངས་རྒྱས་དཀོན་མཆོག་དང།

ག་རེ་རེད་ཟེར་ན། འདི་ནི་འགོག་བདེན་དང་ལམ་བདེན། རང་གི་ངོ་སྐལ་གྱི་སྤང་བྱ་སྤངས་པའི་འགོག་བདེན་དང་དེ་ཐོབ་པར་བྱེད་པའི་ཐབས་ལམ་བདེན། རེད་པ་ད། འགོག་ལམ་གང་རུང་གིས་བསྡུས་པའི་དེ་ནི་འཕགས་པའི་རྒྱུད་ཀྱི་རྣམ་བྱང་བདེན་པ། དེ་ནི་དོན་དམ་པའི་ཆོས་དཀོན་མཆོག་རེད་གསུངས། ད་ང་ཚོའི་འགོག་བདེན་དང་ལམ་བདེན་གཉིས་འདི། འགོག་བདེན་ཞེས་པ།

འཇོག། ད། བར་ཆད་མེད་ལམ། རྣམ་གྲོལ་ལམ། དེ་ནས་མངོན་རྟོགས་ལ་འཇོག། གཞུང་ཆེན་པོར་མ་སྦྱངས་པའི་བློ་དམན་རྣམས། ད་གཞུང་ཆེན་པོའི་མཚན་ཉིད་ཀྱི་གཞུང་ཆེན་པོ་དེ་རིགས་ལ་སྦྱངས་མ་མྱོང་ན། བར་ཆད་མེད་ལམ་ཟེར་ནས། རྣམ་གྲོལ་ལམ་ཟེར་ནས་ངོ་སྐལ་གྱི་སྤང་བྱ་སྤངས་མ་སྤངས་ཟེར་ན་གོ་ཁག་པོ་ཏོག་ཙི་ཡོག་རེད། དེ་བྱེད་དུས་སྒང་ལ། གཞུང་ཆེན་པོར་མ་སྦྱངས་པའི་བློ་དམན་རྣམས་ལ་རགས་པ་ཙམ་དཔེར་མཚོན་ན། སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་འདི་ཉིད་ལ་ངོས་བཟུང་ཆོག། ཆོས་དཀོན་མཆོག་ཟེར་བྱེད་དུས་སྒང་འོ་དེ་དེ་ནི། སྐྱེས་བུ་གསུམ་གྱི་དེ་ནི་ལམ་གྱི་རིམ་པ། སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་འདི་ཉིད་ལ་ངོས་བཟུང་ཆོག། གསུང་རབ་ཡན་ལག་བཅུ་གཉིས་ལྟ་བུ་ནི།

སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་དེ། དོན་དམ་པའི་ཆོས་དཀོན་མཆོག། ངོས་འཛིན་ཆོག། གསུང་རབ་ཡན་ལག་བཅུ་གཉིས་ལྟ་བུ་ནི་ཀུན་རྫོབ་པའམ་བརྡར་བཏགས་པའི་ཆོས་དཀོན་མཆོག་ཡིན། དགེ་འདུན་དཀོན་མཆོག་ལ་དེ་ནི། དོན་དམ་པའི་དགེ་འདུན་དཀོན་མཆོག་ཀུན་རྫོབ་པའི་དགེ་འདུན་དཀོན་མཆོག་གཉིས་ཡོད་རེད་པ། བྱས་ཙང་དགེ་འདུན་དཀོན་མཆོག་ནི་རིག་གྲོལ་གྱི་ཡོན་ཏན་བརྒྱད་པོ་གང་རུང་དང་ལྡན་པའི་འཕགས་པའི་གང་ཟག་དེ། དོན་དམ་པའི་དགེ་འདུན་དཀོན་མཆོག་གི་མཚན་གཞི། ད། རིག་པའི་ཡོན་ཏན། གྲོལ་བའི་ཡོན་ཏན་བཞི། རིག་པའི་ཡོན་ཏན་བཞི། ཟེར། དེ་ནི། འོ་ད་དེ་འདྲའི་གི་དེ་ནི། འཕགས་པའི་གང་ཟག་དེ། ཡོན་ཏན་དང་ལྡན་མཁན་གི་དེ་ནི་འཕགས་པའི་གང་ཟག་དེ། དོན་དམ་པའི་དགེ་འདུན་དཀོན་མཆོག་རེད། ད་དོན་དག་འཕགས་པའི་གང་ཟག་ལ། ཨ་ནི་དོན་དམ་པའི། དགེ་འདུན་དཀོན་མཆོག་ཆགས་འགྲོ་གི་རེད་པ་ད། སྟོང་ཉིད་མངོན་སུམ་དུ་རྟོགས་ཚར་མཁན་དེ་རེད་པ། དོན་དམ་པའི་དགེ་འདུན་དཀོན་མཆོག་གི་མཚན་གཞི། སོ་སོ་སྐྱེ་བོ། ད། སྟོང་ཉིད་མངོན་སུམ་དུ་མ་རྟོགས་མཁན་རེད་པ་ད། སོ་སྐྱེ། དགེ་སློང་གི་སྡོམ་ལྡན་བཞི། བཞི་དེ་ཚང་ན། བརྡར་བཏགས་པའི་དགེ་འདུན་དཀོན་མཆོག་ཡིན། སྡོམ་པ་དང་ལྡན་མཁན་གྱི་དགེ་སློང་བཞི་ལ། ཨ་ནི། ཀུན་རྫོབ་པའི་དགེ་འདུན་དཀོན་མཆོག། ཡིན། འདི་ལ་ཕན་གནོད་བྱེད་ན། དགེ་འདུན་ལ་བརྟེན་པའི་དགེ་མི་དགེ་ལས་དགེ་མི་དགེའི་འབྲས་བུ་འབྱུང། དེ་ཡང་འཇིགས་པ་སྣ་རེ་ཙམ་ལས་སྐྱོབ་པ་ལ་སྐྱབས་དེ་གསུམ་ག་མི་དགོས་པར། དེ་ནས་རེ་རེས་ཀྱང་འཇིགས་པ་སྣ་རེ་དེ་སྐྱོབ་ཐུབ་ཀྱི་རེད། སྐྱོབ་ནུས་ཏེ་སྔར་མདོ་ཁམས་ན་མི་ཞིག་སྟག་གིས་འཁྱེར་སྐབས། སྤྱན་རས་གཟིགས་ལ་གསོལ་བ་བཏབ་པས་དེ་མ་ཐག་ས་ལ་བཞག་སྟེ་སོང་བས་སྟག་གི་འཇིགས་པ་ལས་ཐར་བ། དེ་འདྲའི་གི་ལོ་རྒྱུས་ཡོད་རེད། གང་པོ་རབ་ཏུ་བྱུང་ནས་དགྲ་བཅོམ་ཐོབ་རྗེས། ཨ་ནི་དེའི་སྤུན་དང་ཚོང་པ་འགའ་ཞིག་རྒྱ་མཚོར་སོང་སྟེ། དགྲ་བཅོམ་པ་གང་པོ་ཟེར་དེ་རེད་བ་ད་སྤུན་དང་ཚོང་པ་འགའ་ཞིག་རྒྱ་མཚོར་སོང་སྟེ་ཙན་དན་ས་མཆོག་བླང་སྐབས། དེའི་སྲུང་མས་གྲུ་བཤིག་པར་བརྩམས་པ་ན། ཨ་ནི་གང་པོའི་སྤུན་གྱིས་དགྲ་བཅོམ་པ་གང་པོ་ལ། ད་ཁོ་རང་གི་སྤུན་ཚོ་གྲུ་ནང་ལ་ཡོད་ར་བ། ཨ་ནི་དེ་གི་ཕ་གི་གྲུ་དེ་ཕ་གི་ཞིག་ནས་ཕ་གི་ཆུ་ནང་ལ་འཁྱེར་གྲབས་བྱེད་པའི་སྒང་ལ་རྒྱ་མཚོ་ནང་ལ་ལྷུང་ཟགས་གྲབས་བྱེད་པའི་སྒང་ལ་ཨ་ནི་ཁོ་རང་གི་སྤུན་ཀྱག་དགྲ་བཅོམ་པ་དགེ་སློང་ཅིག་ཡོད་ར་བ་ད་དེ་ལ་སྐྱབས་བཅོལ་ར་གསོལ་བ་བཏབ་ར་གསོལ་བ་བཏབ་པ་ཡིན་ཙང་དེ་ནས་ཆུ་ཡི་འཇིགས་པ་ལས་ཐར་ར་ཨོ་དེ་འདྲའི་གི་དེ་ནས་འཇིགས་པ་སྣ་སྣ་ཁ་རེ་རེ་རེ་གཉིས་ལ་ཕ་གི་འཇིགས་པ་ལས་གྲོལ་བ་ལ་དཀོན་མཆོག་གསུམ་ག་ལ་སྐྱབས་བཅོལ་དགོས་ཡ་ཡོད་མ་རེད། ང་ཚོ་དཀོན་མཆོག་གསུམ་ལ་སྐྱབས་བཅོལ་བ་ཡ་དེ་འོ་ད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཕར་ཐར་ཡག་གི་དོན་དག་ཅིག་རེད་བ། དེ་ནས་ཆུ་ཡི་འཇིགས་ཐར་བ་དང། རྒྱལ་པོ་གསལ་རྒྱལ་ལ་ཀླུའི་རྒྱལ་པོས་མཚོན་ཆའི་དེ་ནས་ཆར་ཕབ་པ། ཨ་ནི་མོའུ་འགལ་གྱི་བུས་མེ་ཏོག་གི་ཆར་དུ་བསྒྱུར་བ་ལྟར་ཡིན། མོའུ་འགལ་གྱི་བུ་ལ་སྐྱབས་སུ་མཆིས་ནས། མོའུ་འགལ་གྱི་བུ་དགེ་སློང་ཅིག་རེད་པ་ད། འོ་དེ་ལ་སྐྱབས་སུ་སོང་ནས། ཨ་ནི། མོ། ག་འདྲ་བྱས་སྐྱོབ་གནང་བ་རེད། མེ་ཏོག་གི་ཆར་དུ་བསྒྱུར་བ་ལྟར་ཡིན། འོན་ཀྱང་འཁོར་བ་དང་ངན་སོང་མཐའ་དག་ལས་སྐྱོབ་པ་ལ། དཀོན་མཆོག་གསུམ་ག་ཚང་དགོས་ཏེ། དཔེར་ན་དེ་ནས་ནད་པ་ནད་ཆེན་པོས་ཟིན་པ་དེ་ནད་ལས་ཐར་བ་ལ་སྨན་དང་སྨན་པ་ནད་གཡོག་གསུམ་ག་དགོས་པ་བཞིན། ད་ང་ཚོའི་བོད་ཀྱི་ནད་པ་དཔེ་ནད་ཚབས་ཆེན་པོ་ཉལ་ས་ན་བརྒྱབ་བསྡད་མཁན་རེད་བ་ད་དེ་འདྲའི་ཅིག་ཡང་ནད་ལས་གྲོལ་བ་ལ་ག་རེ་དགོས་ཀྱི་ཡོད་རེད་སྨན་པ་དགོས་ཀྱི་ཡོད་རེད་སྨན་དགོས་ཀྱི་ཡོད་རེད་ནད་གཡོག་དགོས་ཀྱི་ཡོད་རེད་སྨན་པ་དང་སྨན་རེད་བ་ད། ཡོད་ཡག་པོ་ཡོད་ན་ཡང་ནད་གཡོག་ཡག་པོ་མེད་ན་ཡང་འགྲིག་གི་མ་རེད། རེད་བ་ད། ད་གང་བྱས་གསུམ་ཀ་དགོས་ཡ་ཅིག་རེད། ཨོ་དེས་ན་བདག་གི་གསུམ་ཀ་རེད་བ། དགོས་པ་བཞིན་རང་རེ་འཁོར་བ་དང་ངན་སོང་གི་སྡུག་བསྔལ་དང་སྲིད་ཞིའི་འཇིགས་པ་ཆེན་པོའི་ནད་ལས་ཐར་བ་ལ། ཨ་ནི། གྲོལ་བྱེད་ཀྱི་ལམ་སྟོན་མཁན་སྨན་པ་ལྟ་བུ་དེ་སངས་རྒྱས། སངས་རྒྱས་དགོས་ཡ་དེ་ལམ་སྟོན་མཁན་དེ་ནི་སངས་རྒྱས། གྲོལ་བྱེད་སྐྱེས་བུ་གསུམ་གྱི་ལམ་སྨན་ལྟ་བུའི་ཆོས། ཆོས་སྒྲུབ་པའི་ཟླ་གྲོགས། ནད་གཡོག་ལྟ་བུའི་དགེ་འདུན་རྣམས་ངེས་པར་ཚང་དགོས་ཤིང། དེས་ན་གང་ལ་སྐྱབས་སུ་འགྲོ་བའི་ཡུལ་ནི་དེ་གསུམ་ཡིན།

དེའི་ནང་ནས་དེ་ནི་སངས་རྒྱས་དཀོན་མཆོག་སྟེ། སྐྱབས་སུ་འོས་སྟངས་ག་རེ་རེད། གཉིས་པ་སྐྱབས་སུ་འོས་པའི་རྒྱུ་མཚན་ནི། འདི་གཙོ་བོ་སངས་རྒྱས་དཀོན་མཆོག་གི་ཡོན་ཏན་ཡིན། སྐྱབས་སུ་འོས་པའི་རྒྱུ་མཚན་དེ། འདི་ལ་རྒྱུ་མཚན་བཞི་ལས། དང་པོ་ནི། རང་འཇིགས་པ་ཐམས་ཅད་ལས་གྲོལ་བ་སྟེ། དེ་མེད་ན་ཆུས་ཁྱེར་བ་ནང་ཕན་ཚུན་དང། འདམ་དུ་བྱིང་བ་ནང་ཕན་ཚུན་དེ་ལས་འདོན་མི་ནུས་པ་བཞིན་དུ། འདྲེན་མཁན་སྐྱབས་ཡུལ་རང་ཉིད་འཇིགས་པ་ཐམས་ཅད་ལས་མ་གྲོལ་ན་གཞན་འཇིགས་པ་ཐམས་ཅད་ལས་གྲོལ་མི་ནུས། རེད་བ་ད་སངས་རྒྱས་བཅོམ་ལྡན་འདས་དེ་རང་ཉིད་རྦད་ཀྱི་འཇིགས་པ་མཐའ་དག་ལས་རྦད་གྲོལ་བསྡད་པ་རེད་སྲིད་ཞིའི་འཇིགས་པ་མཐའ་དེ་མཐའ་དག་ལས་རྦད་གྲོལ་བ་ཞིག་རེད་བ་ད། ཨོ་དེ་འདྲ་ཅིག་གི་སྐྱབས་སུ་འོས་པ་དེ་ལ་རྒྱུ་མཚན་རེད་བ་དེ་འདྲ་ཅིག་ཚང་དགོས་རེད་ཟེར། དེ་མེད་ན་རང་འཇིགས་པ་མཐའ་དག་ལས་མ་གྲོལ་ན། དཔེར་ན་དེ་ནི་ཆུས་ཁྱེར་བསྡད་ཡོད་ན་རེད་བ་ད་མི་གཉིས་ཆུས་ཁྱེར་བསྡད་ཡོད་ན་གཉིས་ཀ་ཆུ་གིས་ཁྱེར་བསྡད་ཡོད་རེད་བ་ལ་ཨ་ནི་གཅིག་གིས་གཅིག་ལ་ཕོ་བའི་འཐམ་འཁྱུད་བྱས་ནས་རོགས་པ་བྱས་ཐུབ་ཡ་ཡོད་མ་རེད་གཉིས་ཀ་ཁྱེར་འགྲོ་གི་རེད་བ་མ་ཨོ་དེ་འདྲའི་ཅིག་རེད་སོ་སོ་འཇིགས་པ་ལས་མ་གྲོལ་ན་ཕར་ཕྱོགས་འཇིགས་པ་ལས་ཡར་བཏོན་ཐུབ་ཡ་ཡོད་མ་རེད་ཕར་ཕྱོགས་འཇིགས་པ་ལས་ཡར་བཏོན་ཐུབ་པ་ལ་སོ་སོ་འཇིགས་པ་དེ་ལས་ཐོན་བསྡད་པ་ཅིག་དགོས་གི་རེད། དེ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་དེ་རང་འཇིགས་པ་མཐའ་དག་ལས་གྲོལ་བསྡད་པ་ཅིག་རེད།

དེ་ལྟར་སྔོན་ལྷས་བྱིན་གྱིས་སངས་རྒྱས་བཀྲོངས་པར་བསམས་ཏེ་རྡོ་འཕངས་ཀྱང་སྒྱོགས་རྡོ་འཕངས་ནས་རྡོ་ཆེན་པོ་དེ་འདྲ་རྦད་འཕངས་ཀྱང་སངས་རྒྱས་ལ་རྦད་ཀྱིས་གནོད་མ་ཐུབ་པ་ཅིག། བཀྲོངས་མ་ཐུབ་པ་རེད་ད་དོན་དག། བཀྲོངས་ཐུབ་ཡ་ཡོད་མ་རེད་བ་ད་བཀྲོངས་མ་ཐུབ་པ་དང། རྒྱལ་པོའི་ཁབ་ཏུ་མ་སྐྱེས་དགྲས་དེ་ནི་གླང་པོ་ཆེ་ནོར་སྐྱོང་དེ་ནི་གཏུམ་པོ་སྨྱོན་པ་རྦད་པ་ན། ད་དེ་བཞིན་གཤེགས་པ་ཡང་འཁོར་དང་བཅས་པ་ཕེབས་ཡོང་བའི་སྐབས་ཅིག་ལ། མ་སྐྱེས་དགྲ་ལ་བདུད་ལྷས་བྱིན་གྱིས་ངན་ལབ་འདྲ་བོ་བརྒྱབ་ནས། ཨ་ནི་མ་སྐྱེས་དགྲ་ཡིས་དེ་ནི་གླང་པོ་ཆེ་ཡོད་རེད་བ་ད་ནོར་སྐྱོང་རྦད་ཀྱི་སྟོབས་ཆེན་པོ་རྦད་གླང་ཨོ། དེ་ལ་དེ་ནི་སྨྱོན་པ་སྨྱོ་ཆུ་འདྲ་བོ་སྤྲད་ནས། ཨ་ནི་གླང་པོ་ཆེའི་སྣ་ཞགས་སྒང་ལ་མཚོན་ཆ་དེ་འདྲ་བསྒར་ནས་དེ་ནི། དེ་བཏང་ཡོང་གི་སྐབས་ན་ཁོའི་མདུན་ལ་མི་ག་རེ་ཡོད་ན་གང་ག་བི་གས་མེད་པ་བཟོས་བཞག་ཡོད་རོ། འོ་དེ་སངས་རྒྱས་བཅོམ་ལྡན་འདས་ཕེབས་ཡོང་དུས་གང་ན་ཨ་ནི་གླང་པོ་ཆེ་དེ་བཏང་བཞག་རེད། གླང་པོ་ཆེ་དེ་བཏང་བཞག་དུས་གང་ན་སངས་རྒྱས་བཅོམ་ལྡན་འདས་ལ་འཇིགས་པ་ཡོད་མ་རེད་བ། སྨྱོན་པ་རྦད་ན་དེ་ནི་དགྲ་བཅོམ་པ་གཞན་ཐམས་ཅད་འཇིགས་ནས་སོ། འོ་ད་འཁོར་གི་དེ་ནི་དགྲ་བཅོམ་པ་ཚོས་བི་གས་ཐོབ་ཏེ་གང་ན་བི་གས་ཅིག་སླེབས་ཡོང་དུས་གང་ན་ལམ་སང་བི་གས་རེད་བ་ད་ཞེད་སྣང་འདྲ་བོ་བྱུང་ནས་གནམ་ལ་འཕུར་སོང་རེད།

ཁྱིམ་བདག་དཔལ་སྦས་ཀྱིས་མེ་དོང་དུ་བཅུག་པའི་ཐབས་བཤམས་ཀྱང་དེས་མ་ཚུགས་ཤིང་སངས་རྒྱས་བཅོམ་ལྡན་འདས་ལ། ཞལ་ཟས་ལ་དུག་བཏབ་ཀྱང་གླགས་མ་རྙེད་པས་རབས་བརྒྱད་པར་སོང་ནས། རབས་བརྒྱད་པར་སོང་ནས། དེ་ལོ་རྒྱུས་འདི་མཆན་ནང་ལ་འདི་འོག་དེ་ཡོད། དེ་ནས་རབས་བརྒྱད་པར་སོང་ནས་དེའི་ཚེ་དཔའ་བས་དང་དེའི་ཆུང་མར་བཅས་པས་སྟོན་པར་གང་ཟག་ཐ་མལ་པ། མེ་དང། མེ་དང་དུག་གིས་འཇིག་ཆོག་ཆོག་ཅིག་ལས་གཞན་པའི་དེ་ནས། འདུ་ཤེས་མ་བྱུང་བ་རྣམས་ཀྱང། བཤེས་གཉེན་བསྟེན་ཚུལ་སྐབས་རང་གི་སྣང་བ་ལ་ངེས་པ་མེད་པ་ལའང་སྦྱར་ཆོག་ཅེས་གསུངས། རེད་བ་ད་ཁྱིམ་བདག་དཔལ་སྦྱིན་དང་དེ་ཚོ་གིས་བི་གས། མེ་དོང་བྲུས་ནས་སངས་རྒྱས་གདན་འདྲེན་ཞུ་ཁ་བྱས། ཨ་ནི་སྒོ་འགྲམ་ལ་བས་མེ་དོང་བྲུས། ཨ་ནི་ཞལ་ལག་ནང་དུག་བཏབ། ཨོ་དེ་འདྲས་བྱས་ནས་མགོ་སྐོར་བཏང་ཡང་ད་དེ་འདྲས་མགོ་སྐོར་བཏང་ཆོག་ཆོག་འདྲ་བོ། སྣང་བ་འདྲ་ཅིག་ཤར་གྱི་ཡོད་རེད་སངས་རྒྱས། སངས་རྒྱས་ཀྱི་ཕེབས་ཡོང་ན་མེ་དོང་ཡོད་མེད་ཧ་གོ་གི་མ་རེད་བསམ་ས་འདྲ་བོ། ཕ་བྱས་པ་ཡིན་ན་དགེ་སློང་གི་ཞི་ཞིང་དུལ་བ་དུས་རྒྱུན་གྱི་དེ་འདྲས་བཟོ་འདྲ་བོ་ཅིག་མ་གཏོགས་ཁོ་རང་ཚོ་གི་སྣང་བ་ལ་དེ་འདྲས་མེད་པ་རེད་བྱས་ད་དེ་དགེ་བའི་བཤེས་གཉེན་ལ་རང་གི་སྣང་བ་ལ་མ་ངེས་པ་མེད་པ་དེ་ལ་སྦྱར་ན་སྦྱར་ཆོག་ཡག་པོ་ཡོད་རེད་གསུང་བ་རེད། སྣང་བ་ལ་ངེས་པ་མེད་པ། སོ་སོ་གི་སྣང་བ་ལ་དགེ་བའི་བཤེས་གཉེན་པས་ཐ་མལ་པ་འདྲ་པོ་གཅིག་རེད་བ་ད་མ་གཏོགས་སྣང་གི་མ་རེད་བ། མེ་དོང་ལ་གཞི་ཡོད་ནས་མེ་དོང་ཡོད་མེད་ཧ་གོ་གི་མེད་པ་འདྲ་པོ། འོ་དེ་འདྲ་གཅིག། དེ་དག་ཀྱང་སྒྲིབ་གཉིས་བག་ཆགས་དང་བཅས་པ་སྤངས་པའི་སྟོབས་ཀྱིས་རང་འཇིགས་པ་ཐམས་ཅད་ལས་གྲོལ་བའི་རྟགས་ཡིན། ད་ལོ་རྒྱུས་དེ་ག་རེ་རེད་ཟེར་ན། ཁྱིམ་བདག་དཔལ་སྦས་ཀྱི་རྟོགས་བརྗོད་ནི། གྲོང་ཁྱེར་རྒྱལ་པོའི་ཁབ། ད་རྒྱ་གར་མི་ཁའི་རྒྱལ་པོའི་ཁབ་དེ་ཡིན་པ་འདྲ། རྒྱལ་པོའི་ཁབ་ཏུ་ཁྱིམ་བདག་དཔལ་སྦས་ཞེས་འབྱོར་པ་ཤིན་ཏུ་ཆེ་བ། ནོར་ལ་བརྣག་པ། དཔལ་འབྱོར་པའི་ཞེ་དྲག་ཆེན་པོ། ནོར་ལ་ཞེ་དྲག་གི་པའི་བརྣག་པ་ཟེར་དུས་གང་ལ་ད། ཆགས་ཞེན་ཡོད་མཁན་རེད་བ་ད། ད་དེ་འདྲའི་ཅིག་ནོར་ལ་པའི་བརྣག་པ། རྒྱུད་གྱོང་པ། རྒྱུད་ཤེས་ཀྱི་ང་རྒྱལ་ཆེ་བ། གཞན་གྱི་ཡོན་ཏན་དང་གྲགས་པ་ལ་ཕྲག་དོག་ཆེ་བ། ཆོས་དང་དགེ་བ་ལ་མི་མོས་པ་ཞིག་ཡོད་པ་ལས། ཁྱིམ་བདག་དཔལ་སྦས་ཟེར་བ་དེ་འདྲ་ཅིག་ཡོག་རེད། ནམ་ཞིག་མུ་སྟེགས་ཀྱི་སྟོན་པ་གཉེན་གྱི་བུ་དང་འཕྲད་པས། མུ་སྟེགས་པའི་སྟོན་པ། གཉེན་གྱི་བུ་ཟེར་དེ་དེ་དང་དེ་ནི། ཁྱིམ་བདག་དཔལ་སྦས་གཉིས་འཕྲད་པ་རེད་ཐུག་པ་རེད་ད། ཨ་ནི་དཔལ་སྦས་ལ་འཇིག་རྟེན་གྱི་གཏམ་བློ་དང་མཐུན་པ་བཤད་པས་དེ་གཉིས་མཛའ་བར་གྱུར་ད་ཁོ་གཉིས་གྲོགས་པོ་ཆགས། བློ་མཐུན་པ་འདྲ་བོ་ཆགས་ཡོང། དེ་ལ་སྟོན་པ་གཉེན་གྱི་བུ་ན་རེ། ད་ལྟ་བྱ་རྒོད་ཕུང་པོའི་རི་ལ་དགེ་སློང་ལྔ་བརྒྱས་བསྐོར་ནས་སངས་རྒྱས་བཅོམ་ལྡན་འདས་ཞེས་ཡོན་ཏན་ཅི་ཡང་མེད་པ། འོ་ད། སྟོན་པ་དེ་གིས་མུ་སྟེགས་པའི་སྟོན་པ་དེ་གིས་དེ་ནས་གཉེན་གྱི་བུ་ཟེར་ཡ་དེ་གིས་ཁྱིམ་བདག་དཔལ་སྦས་ལ་ད། ཕ་གི་སྐད་ཆ་བཤད་ནས། ད་ཇག་ཚུལ་འདྲ་བོ་ཅིག་རེད་བ་ཡིན་ཡང་མགོ་སྐོར་གཏང་དགོས་རེད་བ། སངས་རྒྱས་བཅོམ་ལྡན་འདས་ཟེར་ཡ་བྱ་རྒོད་ཕུང་པོའི་རི་ལ་དགེ་སློང་ལྔ་བརྒྱས་བསྐོར་ནས་ཡོག་རེད། ག་གེའི་ཡོན་ཏན་ག་གེ་མེད་མཁན་ཅིག། ཚུལ་འཆོས་ཁོ་ནས་ཡོད་མདོག་མདོག་བྱས་ཚུལ་འཆོས་ཟེར་བ་ལ་ད་རེད་བ་ཅིག། ཡོད་མདོག་ཚུལ་འཆོས་ཁོ་ནས་བླུན་པོ་ཐམས་ཅད་མགོ་བོ་བསྐོར་ཞིང་ཐམས་ཅད་ཀྱང། སྒྲ་སྐད་ཆེ་བའི་རྗེས་སུ་འབྲངས་ནས་ད་སྐད་གྲགས་ཆེན་པོ་བྱས་ནས་ཕ་གི་རྗེས་སུ་འབྲངས་ནས་མོས་གུས་བྱེད་ཅིང་འདུག་པ་ཟེར། འདི་ནི་ཆུ་སྐྱར་མི་སྨྲ། སྐད་ཅིག་ཏུ་བརྫུས་ནས། ཆུ་སྐྱར་མི་སྨྲ། སྐད་ཅིག་ཏུ་བརྫུས་ནས་ཉ་རྣམས་ཟ་བ་ལྟར། གཡོ་དང་ཟོག་གི་སྒོ་ནས་ཟ་བ་ཡིན། ཟེར་དཔེ་དེ་བཞག་ཆུ་སྐྱར་འདི་ནི་རེད་པ་ད། ཆུ་སྐྱར་དེ་ནི་རེད་པ་ད། ཨ་ནི་ཕ་གི་ཁ་ཁར་རྒྱབ་ནས་ཡོང་ནས་ཉ་ཆུ་ནང་ལ་མར་མཆོངས་ནས་ཉ་ཟ་བཞག་ནས་ད་ཉ་ལ་མགོ་སྐོར་བཏང་ནས་ཟ་གི་ཡོད་རེད་དེ་ནང་ལྟར་ཨ་ནི་ད་ལྟ་འདི་གིས་ཕ་གི་ཨ་ནི་གཡོ་དང་བི་ཟོག་ཁོ་རང་མགོ་སྐོར་བཏང་ནས་ད་ཟ་གི་ཡོད་རེད། འདི་མེད་པ་བྱེད་ནུས་ན། པ་བེ་ལ་གཏམ་དང་གྲགས་པ་ཐོབ་བྱས་པས་ས། ད་པ་བེ་ཁྱེད་རང་གིས་བེ་གེ་བཅོམ་ལྡན་འདས་བེ་གེ་མེད་པ་བྱེད་ཐུབ་ན་ད་ཁྱེད་རང་བེ་གེ་སྐད་གྲགས་ཞིག་པོ་ཡོང་གི་རེད། དེ་གིས་ད་མི་གང་ག་གོ་གོ་བཏང་ནས་རེ་བ་ད་ཚུལ་ཤུལ་ཤ་སྟག་བྱས། ཨོ་དོ་ད་ཁྱེད་ནི་བེ་གེ་ཧ་ལམ་བེ་གེ་ལོང་བ་ལ་ཡང་གནོད་གི་རེད་གདོང་ཐོག་དྲག་པོ་རེ་བ་ད་འདི་མེད་པ་མ་བྱས་ན། ཁྱེད་ནི་འདི་ནི་པ་བེ། གྲགས་པ་ཐོབ་ཅེས་པས་དཔལ་སྦས་མགུ་ནས་བྱ་བ་དེ་རེད་བསམ་ད་ཁོ་སྐད་གྲགས་ཡོང་རེད་བྱས་ན་རེད་བ་ད། ཨ་ནི་ཁོ་རང་གི་ཁྱིམ་དུ་གསང་བའི་དོང་སེང་ལྡེང་གི་སོལ་བ་མེ་འབར་བས་བཀང་ནས་ཟེར་ད་དཔལ་སྦས་ཀྱི་སྒོ་འགྲམ་དེ་ལ་ཕ་གི་དོང་ཆེན་པོ་གཅིག་བྲུས་དེའི་ནང་ལ་དེ་ནི་སེང་ལྡེང་ཟེར་ད་ཤིང་མཁྲེགས་པོ་གཅིག་ཡོད་རེད་པ་ད། འོ་དེ་གིས་དེ་ནི་ཡར་མེ་སྤར་ནས་སོལ་བ། མེ་འབར་ཏེ་བ་དེ་ཡར་བཀང། དོང་དེ། འོ་ད་དེ་ནི། རོ་ད། འོ་ན་དེ་ནི། མེ་འབར་བས་བཀང་ནས་རྩྭ་ཡི་ཁེབས་ཀྱིས་ཟེར་ད། མི་མཐོང་བར་བྱས་སོ། ད་འོག་ལ་ཁད་དེ་བ་ད་ལ་སྟོང་པ་ཡུལ་ཅི་རི་མ་དོ་ད་རྩྭ་ཚིག་འགྲོ་རོ་ད་དེའི་སྒང་ལ་རྩྭ་ཁེབས་བྱས་ན། གང་བྱས་དེ་ཧ་མ་གོ་བ་བྱེད། ཨ་ནི་རྩྭ་བས་གཡོགས།

སང་ཉིན་ཕ་གིའི་སྐུ་མགྲོན་ལ། ཨ་ནི། བཅོམ་ལྡན་འདས་འཁོར་དང་བཅས་པ་དག་ཕེབས་རོགས། ཕེབས་དགོས་དགོས་ཡོད་ཟེར་ཡིན་གཅིག་མིན་གཅིག་ཟེར་ད་དཔེ་ཀ་བཞི་པོ་གཅིག། དད་པ་ཆེ་མདོག་ཁ་པོ་བྱས་ནས་ཡང་ཞུས་པ་རེད། འོ་ད་དེ་ནས་ཕེབས་དགོས་དགོས་ཞུས་པ་ལ་འཛུམ་གྱིས་ཟེར། བཅོམ་ལྡན་འདས་དཔེ་ཏོག་ཙམ་འཛུམ་འདྲ་ཞིག་གནང་ནས་ཞལ་བཞེས་གནང་ཤག་རེད་འོ་འགྲིག་གི་རེད། ད་ཁོ་དགའ་ཐག་ཆོད་ནས། ད་ཡིན་ན་འགྲིག་སོང། བཅོམ་ལྡན་འདས་ལ་མངོན་ཤེས་ནི་མེད་ཐག་ཆོད་རེད་བསམ། རེད་བ་ད་མངོན་ཤེས་ཡོད་ན་འདི་ངས་མ་ཡིན་ལབ་གི་རེད་ཟེར་བ་དང་ཇ་ནང་དུག་བརྒྱབ་ནས་ཟེར་གསུང་གི་རེད་བ་ད་བཀའ་བཀྱོན་གནང་གི་རེད། ད་དུང་དཔེ་ཞལ་འཛུམ་འཛུམ་རེ་བྱས་ནས་ཨ་ནི་འགྲིག་གི་རེད་ཟེར་འོ་ད་མངོན་ཤེས་ནི་མེད་ཐག་ཆོད་རེད། ད་འགྲིག་སོང་བསམ་པ་རེད་ཁོས་གྲ་སྒྲིག་དེས་ཞལ་གྱིས་བཞེས་ཟེར་དེ་ནས་ཁོའི་ཁྱིམ་དུ་ལོག་པ་རེད་ཟེར་ཆུང་མ་དེ་ཆོས་ལ་དཀར་བ། ཁོ་རང་གི་ཆུང་མ་དེ་ཡང་ཆོས་ལ་དགའ་མཁན་ཞིག་ཡིན་པ་འདྲ། དེ་ཡིན་དུས་དཀར་བ་ཡོད་པས་འདི་འདྲའི་ལས་མ་བྱེད་ཅེས་བཟླས་པར། ད་ཁྱེད་རང་སྡིག་པ་མ་བསགས། ད་ལྟ་ཁྱིམ་བདག་དཔལ་སྦས་ལབ་པ་རེད་བ་ད་དེ་ཡིན་ད། མོས་གཞན་ལ་བཤད་དོགས་ཁོ་མོ་བཅིངས་ནས་ཟེར། ད་ཁོས་ཁྱབ་བསྒྲགས་བྱེད་ས་རེད་བསམ་ནས་ཁོ་རང་གི་ཆུང་མ་དེ་ཕར་ཐག་པས་བསྡམས། ཁུག་ཀྱོག་ཅིག་ལ་ཕར་བཅུག་ཤག་རེད། དེ་ནས་ཁོ་མོ་བཅིངས་ནས་ཁྱིམ་གྱི་སྦུག་ཏུ་སྦས་ནས་བཞག།

དེ་འདྲ་བ་ཧ་གོ་ནས། ཁོ་རང་གི་བྱེད་སྟངས་དང་ད་དེ་རེད་དེ་རེད་བྱས་ནས་རེད་བ་ད། རིག་པ་དོགས་ནས་དགེ་བསྙེན་ཞིག་གིས་བཅོམ་ལྡན་འདས། ཚངས་པ་དང་བརྒྱ་བྱིན་སོགས་འཁོར་བཅས་འབྱོན་པའི་ལམ་དུ་ཕྱིན། ཞབས་ལ་མགོ་བོ་བཙུགས་ཏེ་གསོལ་བ། ད་བཅོམ་ལྡན་འདས་ད་བར་ཅིག་ལ་ཕེབས་པའི་ཁ་ཐུག་ཅིག་ལ། བརྒྱ་བྱིན་དང་ཚངས་པ་དང་དེ་ཚོ་གས་དཔེ་མཉམ་དུ་བྱས་ནས། བཅོམ་ལྡན་འདས་གདན་འདྲེན་ཞུས་ནས་ཕེབས་པའི་ཁ་ཐུག་ཅིག་ལ། ཞབས་ལ་མགོ་བོ་བཙུགས་ཏེ། ཨ་ནི་དགེ་བསྙེན་གཅིག་གིས་རེད་བ་ད། བཅོམ་ལྡན་འདས་དཔལ་སྦས་ནི་ཤིན་ཏུ་སེམས་ངན་པ། མཚོན་ཆར་སྦྲང་རྩི་བྱུགས་པའི་མངར་གྱིས་བསླུས་ནས་རྒྱུ་མ་གཅོད་པ་ལྟར། སྙན་སྙན་ལྟར་གུས་གུས་ཀྱི་གཡོ་སྒྱུ། མེ་དང་དུག་གི་ཁ་སྦྱར་བ་གོ་བས་ད་ངས་དེ་འདྲ་གོ་སོང། དཔལ་སྦས་ཟེར་དུས་དཔེ་ཞེ་དྲག་གི་དཔེ་མི་བསམ་པ་ནག་པོ་བསམ་པ་ངན་པ། ཨ་ནི་དཔེ་མགོ་སྐོར་བཏང་ནས། མཚོན་ཆ་ལ་དེ་ནི་སྦྲང་རྩི་ཕར་བྱུགས་ནས་རེད་བ་ད། ཨ་ནི་དེས་དཔེ་མངར་མོ་བལྡག་བཅུག་ན་བལྡག་བཅུག་ན་ལྕེ་གཤག་གི་རེད་བ་ད། ཁོ་མངར་མོ་ཡིན་གྱི་རེད་བསམ་ནས་དེ་དང་དེ་འདྲའི་གི་དཔེ་མགོ་སྐོར་སླུ་མཁས་པ་ཅིག་ཡོད་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་མདུན་ལ་ནི་དཔེ་སྙན་སྙན་དང་གུས་གུས་བྱེད་གི་རེད། དེ་ལ་ཁོས་ཕ་གིར་མེ་དེ་འདྲ་མེ་དོང།